ཡིད་གཅེས་པའི་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་རྗེས་ཡིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་གཉིས་པ་གི་ཚེས་བཞི་དང་ཕྱི་ལོ་ཉིས་སྟོང་ཉེར་བཞི་གི་ལོ་ཡི་ཕྱི་ཟླ་དང་པོའི་ཚེས་བཅོ་ལྔ། གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་ཐའེ་ཝན་གྱི་འོས་བསྡུ་དེ་ནི་རང་དབང་དང་དམངས་གཙོ་ལ་དགའ་བའི་ཀྱི་མི་མང་རྣམས་ལ་བློ་སྟོབས་འཕེལ་རྒྱུ་ཞིག་ཡིན་པའི་སྐོར་བོད་མིའི་དབུ་ཁྲིད་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གསུང་འཕྲིན་ཞིག་སྩལ་གནང་ཡོད་པའི་གནས་ཚུལ་སོགས

དེ་ནི་རང་དབང་དང་ཆེ་མཐོང་ལྡན་པའི་ཀྱི་ཐོག་ནས་གནས་སྡོད་ཡོད་པའི་ཀྱི་མི་དམངས་རྣམས་ལ་བློ་སྟོབས་འཕེལ་རྒྱུ་ཞིག་ཡིན་སྐོར་བཀའ་སློབ་སྩལ་གནང་ཡོད་པ་རེད། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ད་དུང་མགོན་པོ་གང་ཉིད་ཐའེ་ཝན་གྱི་ནང་ལ་ཆིབས་བསྒྱུར་མཛད་འཕྲིན་བསྐྱངས་གནང་མཛད་སྐབས་ཐའེ་ཝན་མི་དམངས་རྣམས་ཀྱི་བསྙེན་བཀུར་ཟབ་རྒྱས་ཞུས་པ་ཁག་གི་སྐོར་ཐུགས་དྲན་གསོ་མཛད་པ་དང། སྐབས་དེར་ཡང་ཐའེ་ཝན་གྱི་ནང་ལ་དམངས་གཙོ་ཡི་ལམ་ལུགས་ཀྱི་རྩ་བ་བརྟན་པོ་བཙུགས་ཡོད་པ་གཟིགས་ཡོད་པ་དང། ཐའེ་ཝན་རང་ཉིད་ཀྱི་གནའ་བོ་ཡི་རིག་གཞུང་གི་རྒྱུན་སྲོལ་ཕྱུག་པོ་ཁག་བདག་གཅེས་སྲུང་སྐྱོབ་གནང་བ་དང་དུས་མཚུངས་དཔལ་འབྱོར་དང་ཤེས་ཡོན་ཡར་རྒྱས་ཀྱི་དམིགས་ཡུལ་ཆེན་པོ་བསྒྲུབས་ཡོད་སྐོར་བཀའ་སློབ་སྩལ་གནང་ཡོད་པ་རེད།

ད་རེས་ཐའེ་ཝན་གྱི་ནང་གི་འོས་བསྡུ་བྱས་པ་དེ་གིས་གཞི་རྩ་ཡི་མཚོ་ཁ་ཕན་ཚུན་བར་གྱི་འབྲེལ་ལམ་དང་ཡང་ན་མཚོ་ཁ་ཕན་ཚུན་གཉིས་ཀ་ཡི་རྒྱལ་གཅེས་བློ་མཐུན་པ་ཚོ་གིས་ཐའེ་ཝན་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་བཟང་པོ་ཡོང་བའི་གྱི་ཐུན་མོང་གི་འདོད་པར་འགྱུར་བ་སོང་མེད་ལུགས་ཀྱང་བརྗོད་ཡོད་པ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་བ་དེ

རྒྱ་ནག་གཞུང་གིས་སྡིགས་ར་དང་སྔོན་བརྡ་སོགས་ལ་ཐའེ་ཝན་མི་དམངས་ཀྱིས་ཁ་གཏད་བཅག་ནས། ལའེ་ཆིང་ཏེ་མཆོག་ཐའེ་ཝན་གྱི་སྲིད་འཛིན་ལ་འོས་འདེམས་བྱུང་བའི་རྗེས་ཁོང་གིས་ཐའེ་ཝན་གྱི་བདེ་འཇགས་སྲུང་སྐྱོབ་གནང་རྒྱུ་ཡི་ཞལ་བཞེས་ཀྱི་དམ་བཅའ་བཞག་པ་གི་རྗེས་སུ། རྒྱ་ནག་གཞུང་གིས་ཁོང་ནི་ཞི་བདེར་ཉེན་ཁ་བཟོ་མཁན་ཞིག་ཡིན་ལུགས་འགྲེལ་བརྗོད་བྱས་ཡོད་པ་རེད། ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་རེས་གཟའ་སྤེན་པ་ཡི་ཉིན་བསྒྲགས་གཏམ་སྤེལ་བའི་ནང་ད་དུང། ཨ་མི་རི་ཀ་ཡི་མི་མང་དང་ཐའེ་ཝན་མི་མང་ཕན་ཚུན་གཉིས་བར་གྱི་འབྲེལ་ལམ་དེ་ནི་དམངས་གཙོ་ཡི་ལམ་ལུགས་ཀྱི་རིན་ཐང་ནང་རྩ་བ་བརྟན་པོར་བཙུགས་ཡོད་པ་དང་མུ་མཐུད་ནས་ཕྱོགས་གཉིས་བར་གྱི་དཔལ་འབྱོར་དང་རིག་གཞུང་མི་མང་དང་མི་མང་གི་བར་ལ་འབྲེལ་ལམ་གཞི་རྒྱ་ཆེ་རུ་གཏོང་རྒྱུ་དང་གཏིང་ཟབ་ཏུ་གཏོང་རྒྱུ་ཡིན་ལུགས་སོགས་ཀྱང་གསུངས་ཡོད་པ་རེད་འདུག།

ཐའེ་ཝན་གྱི་རང་བཙན་འདོན་མཁན་ཁ་བྲལ་རིང་ལུགས་པ་ཚོར་བརྡ་ལན་ནོར་བ་གཏོང་རྒྱུ་མཚམས་འཇོག་དགོས་ཀྱི་ཡོད་ལུགས་ཀྱང་བཤད་ཡོད་པ་རེད་འདུག་ཡང་ཨ་རིའི་སྲིད་འཛིན་ཇོ་བའི་དན་མཆོག་གིས་ཨ་རི་ཡི་རྒྱལ་ཡོངས་སློབ་སྟོན་ཟུར་པ་ཞིག་དང་ཨ་རི་ཡི་ཕྱི་སྲིད་དྲུང་ཆེ་ཟུར་པ་ཞིག་སོགས་ལས་གྲུབ་པའི་གི་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་འཐུས་མི་ཡི་ཚོགས་ཆུང་ཞིག་ཐའེ་ཝན་གྱི་ནང་ལ་ཆེད་གཏོང་གནང་བ་དེ།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། དེ་རིང་གི་དམིགས་བསལ་གསར་འགྱུར་ཞིག་གི་ནང། རྒྱ་གར་དབུས་གཞུང་བརྒྱུད་ནས་མི་དམངས་ལ་ཐོབ་ཐང་འདྲ་མིན་གནང་གི་ཡོད་པའི་གི་ལས་འཆར་དེ་དག་དངོས་སུ་མི་དམངས་ལ་གོ་རྟོགས་ཡོད་མེད་ཀྱིས་མི་མང་པོ་ལ་ཐོབ་ཐང་ཁག་ཅིག་ཐོབ་ཀྱི་མེད་དུས་རྒྱལ་ཡོངས་སུ་གོ་རྟོགས་སྤེལ་ཕྱིར་རྒྱ་གར་སྲིད་བློན་མོ་དྷི་མཆོག་གིས་ལོ་སྔོན་མ་ཡི་ཕྱི་ཟླ་བཅུ་གཅིག་པ་ཡི་ཚེས་ཉི་ཤུ་རྩ་ལྔ་གི་ཉིན Khand མངའ་སྡེ་ཡི་ནང་ལ་ལས་འཆར་འགོ་བཙུགས་གནང་བ་དེ་རྒྱ་གར་གྱི་མངའ་སྡེ་གཞན་པ་ཚང་མ་ལ་ལག་བསྟར་བྱུང་བཞིན་ཡོད་པ་དེ་ཡང་ལ་དྭགས་རྒྱལ་ས་སླེལ་གྱི་ནང་ལ་གནས་སྡོད་བོད་མི་རྣམས་ལ་ཟླ་བ་འདིའི་ཚེས་བཅུ་གཉིས་ནས་བཅུ་གསུམ་ཉིན་གཉིས་ཀྱི་རིང་ལ་ལས་འགུལ་སྤེལ་ཡོད་པ་རེད་འདུག་དེང་སང་རྒྱ་གར་གཞུང་ནས་མི་མང་ལ་ལས་འཆར་འདྲ་མིན་ཅི་འདྲ་ཞིག་ཡོད་པ་རྣམས་ངོ་སྤྲོད་གནང་ཕྱིར་ལ་ལ་དྭགས་ས་གནས་འཛིན་སྐྱོང་གི་འཕྲོད་བསྟེན་དང་སེམས་ཅན་ཞིང་ལས་བཟའ་འབྲུ་རྒན་རྒོན་ཐོབ་ཐང། ལས་སྣ་སྒྲུབ་པ་ལ་སོགས་པ་ཡི་ས་གནས་འཛིན་སྐྱོང་གི་འོག་ལ་ཚུད་པའི་གི་གྲོང་སྡེ་ཡར་རྒྱས་ལས་ཁུངས་གཙོ་བོ་གྱི་ལས་ཁུངས་འདྲ་མིན་གྱི་འབྲེལ་ཡོད་དཔོན་པོ་རྣམས་ཕེབས་ནས་མི་མང་ལ་ངོ་སྤྲོད་གནང་ཡོད་པ་རེད་འདུག་ངོ་སྤྲོད་ལས་རིམ་གི་སྐབས་སུ་སྐུ་མགྲོན་གཙོ་བོར་ལ་དྭགས་རྒྱ་གར་གྲོས་ཚོགས་འོག་མ་ཡི་འཐུས་མི་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཀྱིས་གསུང་བཤད་གནང་བའི་གི་ནང།

ད་ལས་གཞི་ལྟར་མ་སོན་གི་ད་ལྟ་ལག་བསྟར་བྱེད་དགོས་རེད་ཐོབ་ཐང་སྤྲད་དགོས་རེད་ཟེར་བྱས་ནས་དཔེ་གསལ་པོ་བྱས་ནས་སྡེ་ཚན་ཚང་མ་སྐད་བཏང་ངོ་སྤྲོད་བྱས་བོད་པ་རང་གི་རི་དར་སི་ལ་བ་གཅིག་དང་ཨ་འདི་ནང་བཞིན་གི་ལས་འགུལ་འདི་ཚོ་ངོ་སྤྲོད་བྱས་ཏེ་དང་པོ་འགྲོ་བཞིན་རེད་ང་ཚོ་འདི་ལ། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། གསར་འགྱུར་མུ་མཐུད་དུ་ཉན་རོགས།

ཐའེ་ཝན་མི་དམངས་མང་ཆེ་བ་ཡི་ཚབ་མཚོན་ཐུབ་ཀྱི་མེད་པ་གསལ་པོ་ཡིན་ལུགས་བརྗོད་ཡོད་པ་རེད་འདུག་ཡང་ཨ་རིའི་སྲིད་འཛིན་ཇོ་སྦེ་ལྡན་མཆོག་ལ་རེས་གཟའ་སྤེན་པ་ཡི་ཉིན་ཐའེ་ཝན་གྱི་འོས་བསྡུ་དང་འབྲེལ་བའི་སྐོར་ཚོར་སྣང་འཆར་བཀོད་ཀྱི་དྲི་བ་གནང་བའི་སྐབས་སུ་ཁོང་གིས་ང་ཚོས་ཐའེ་ཝན་རང་དབང་རང་བཙན་ལ་རྒྱབ་སྐྱོར་བྱེད་ཀྱི་མེད་ཅེས་ལན་འདེབས་གནང་ཡོད་པ་རེད་འདུག། ཡང་ཉི་ཧོང་གི་ཕྱི་སྲིད་བློན་ཆེན་མཆོག་གིས་སྤྱི་བསྒྲགས་ཞིག་སྤེལ་བའི་ནང། ཐའེ་ཝན་གྱི་གནད་དོན་དེ་གྲོས་མོལ་དང་ཞི་བའི་ལམ་ནས་སེལ་བའི་རེ་བ་དང་ཐའེ་ཝན་གྱི་རྩ་ཆེར་འཛིན་པའི་རིན་ཐང་ཁག་དང། ད་ལྟ་ཡི་ཕྱོགས་གཉིས་ཀྱི་དཔལ་འབྱོར་དང་མི་དམངས་དང་མི་དམངས་བར་གྱི་འབྲེལ་བའི་གནས་བབ་བཟང་པོ་དེ་ལ་ཡང་རྩ་ཆེར་འཛིན་གྱི་ཡོད་པའི་སྐོར་གསུངས་ཡོད་པ་རེད་འདུག། ཡང་རྒྱ་གར་དང་རྒྱ་ནག་བར་ས་མཚམས་ཀྱི་དཀའ་རྙོག་དེ་མུ་མཐུད་ནས་གནས་བཞིན་ཡོད་པའི་དུས་སྐབས་འདིར། རྒྱལ་ཁབ་སོ་སོ་གིས་བོད་ཀྱི་ས་མཚམས་ས་ཁུལ་དུ་འཛུགས་སྐྲུན་གྱི་ལས་གཞི་གི་ཐོག་ལ་འགྲན་བསྡུར་ཤུགས་ཆེ་བྱས་ནས་གལ་སྲིད་མ་འོངས་པར་ཕྱོགས་གཉིས་བར་དམག་འཁྲུག་བྱུང་བ་ཡིན་ན། དམག་ཇུས་ལག་བསྟར་གྱི་ཐོག་ནས་ཕན་ཐོགས་ཡོང་བའི་རེ་བ་གནང་གི་ཡོད་པའི་སྐོར། Tibet Review ཞེས་བོད་གནས་བསྐྱར་ཞིབ་དབྱིན་ཡིག་གི་དུས་དེབ་དེ་ཡི་ནང་གནས་ཚུལ་བཀོད་སྤེལ་བྱས་ཡོད་པ་རེད། དེ་ཡང་རྒྱ་གར་ནི་རྒྱ་ནག་ལས་ལོ་ངོ་བཅུ་ཕྲག་མང་པོ་ཡི་རིང་ནས་ས་མཚམས་ས་ཁུལ་གྱི་འཛུགས་སྐྲུན་གྱི་ལས་གཞི་ཡི་ཐོག་ལ་རྗེས་ལུས་ཐེབས་ཡོད་ན་ཡང། རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་དབུ་ཁྲིད་པའི་གི BJP གཞུང་གིས་ས་མཚམས་ཀྱི་འཛུགས་སྐྲུན་གྱི་ལས་གཞི་ཁག་གང་མགྱོགས་གནང་བཞིན་ཡོད་པ་རེད་འདུག་གནད་དོན་དེ་ཡི་ཐད་ལ་རྒྱ་གར་གྱི་རྒྱལ་ས་ལྡི་ལི་ཡི་ནང་ལ་རྟེན་གཞི་བྱས་པའི་ཞིབ་འཇུག་ཐེབས་རྩ་ཡི་ནང་སྲིད་དོན་ཉམས་ཞིབ་པ་ཡི་ཕྱག་ལས་གནང་མཁན་སྐུ་ཞབས Rajagopalan ལགས་ཀྱིས་རྩོམ་ཡིག་གི་ནང་རྒྱ་གར་གཞུང་གི་ངོས་ནས་བོད་དང་ས་འབྲེལ་ཁེལ་བའི་གི་རྒྱ་གར་ཤར་ཕྱོགས Arunachal མངའ་སྡེ་ཡི་ས་མཚམས་ཁུལ་དུ་མཐུད་ལམ་གྲངས་ཀ་སུམ་ཅུ་སོ་དྲུག་དང་རྒྱ་གར་ནུབ་ཕྱོགས་ས་མཚམས་ལ་དྭགས་ས་ཁུལ་དུ་མཐུད་ལམ་གྲངས་ཉི་ཤུ་རྩ་དྲུག་གསར་རྒྱག་བྱེད་རྒྱུ་ཡི་འཆར་གཞི་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག་ཡང་ཐའེ་ཝན་མཚོ་འགག་གི་ད་ལྟ་ཡི་གནས་བབ་དེར་འགྱུར་བ་གཏོང་ཐབས་མེད་པའི་སྐོར་དང། གལ་སྲིད་འགྱུར་བ་གཏོང་བ་ཡིན་ན་དེ་ཞི་བའི་གི་ཐོག་དང་གཉིས་མོས་ཀྱི་ཐོག་ནས་གནང་དགོས་པའི་གི་སྐོར་འཇར་མན་ཕྱི་སྲིད་ལྷན་ཁང་གིས་གསུངས་ཡོད་པ་རེད་འདུག། དེ་ཡང་ཧྥ་རན་སི་དང་འཇར་མ་ནི་རྒྱལ་ཁབ་གཉིས་ཀྱིས་ད་རེས་ཐའེ་ཝན་གྱི་ནང་ལ་འོས་བསྡུ་ལས་དོན་ལམ་ལྷོང་གི་ཐོག་ནས་གནང་ཐུབ་པ་དེར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་གནང་ཡོད་པ་རེད། རེས་གཟའ་ཉི་མ་ཡི་ཉིན་ཧྥ་རན་སི་ཕྱི་སྲིད་ལས་ཁུངས་ཀྱིས་ཐའེ་ཝན་གྱི་བདམས་ཐོན་སྲིད་འཛིན་ལའེ་ཆིང་ཏེ་མཆོག་གི་མཚན་མ་སྨོས་པར། ང་ཚོས་ཐའེ་ཝན་མཚོ་འགག་གི་ཞི་བདེ་དང་བརྟན་བརླིང་གི་གལ་གནད་དེ་ནན་བརྗོད་བྱེད་ཀྱི་ཡོད། ཚོ་ཁག་ཕན་ཚུན་བར་གྱི་གྲོས་མོལ་དེ་སླར་གསོ་ཡོང་བའི་གི་རེ་བ་ཡང་ཞུ་གི་ཡོད་ཅེས་སོགས་གསུངས་ཡོད་འདུག་ཡང་ཧྥ་རན་སིའི་ཕྱི་སྲིད་ལྷན་ཁང་གིས་ཐའེ་ཝན་ནི་ཡོ་རོབ་དང་ཧྥ་རན་སི་མཐུན་སྦྱོར་གནང་མཁན་གལ་ཆེ་ཞིག་ཆགས་ཡོད། ལྷག་པར་དུ་དཔལ་འབྱོར་དང་ཚན་རིག། འཕྲུལ་རིག་ཐོག་ལ་གལ་གནད་ཆགས་ཡོད། ད་རེས་ཐའེ་ཝན་ནང་གི་འོས་བསྡུ་དེ་ཡི་རྗེས་ལ་རྒྱ་ནག་གཅིག་གི་སྲིད་ཇུས་དེ་མུ་མཐུད་ནས་འཛིན་པའི་གི་ཐོག་ནས་ཕན་ཚུན་གྱི་འབྲེལ་བ་དེ་ཡང

ཡར་དཀོན་མཆོག་ལ་མཆོད་པ་སོགས་དགེ་བའི་ལས་ལ་འབད་ཅི་ཐུབ་བྱེད་མུས་ཡིན་པ་དང། ལྷག་པར་དུ་ཉིན་དེར་བོད་པའི་ཆོས་དང་རིག་གཞུང་སྲུང་སྐྱོབ་དང་དར་སྤེལ་ཡོང་བ་ལ་དམིགས་ནས་བོད་པའི་སྲོལ་རྒྱུན་གྱི་བྲོ་བརྡུང་གླུ་ལེན་སོགས་ཀྱི་ལམ་ནས་ལྷག་དཀར་སྲུང་བརྩི་ཞུ་མུས་རེད་ཅེས་ཝཱ་ཎ་བོད་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཟུར་སེར་བྱེས་འབྲིང་རིམ་སློབ་གྲྭའི་དགེ་རྒན་ལྷུན་གྲུབ་རྡོ་རྗེ་ལགས་ནས་གསུང་གི་འདུག། ད་ད་ལྟ་དེ་ལྷག་དཀར་སྲུང་བརྩི་ཞུ་སྟངས་དེ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ཡིན་པ་ཡིན་ན། ལྷག་དཀར་ཉིན་མོ་མི་མང་འདུ་འཛོམས་བྱས་བྱས་ཨ་ནི་སྒོར་གཞས་འཁྲབ་ཡས་རེད།

དུས་རབས་ཀྱི་འཕེལ་འགྱུར་ཁྲོད་བོད་པའི་ཆོས་དང་རིག་གཞུང་གི་གནས་བབ་ཉག་ཕྲ་བའི་སྐབས་འདིར། སྲོལ་རྒྱུན་གྱི་དུས་ཆེན་ཁག་དང་དེ་བཞིན་ལྷག་དཀར་སོགས་ཀྱི་སྐབས་སུ། མི་རབས་རྒན་པའི་སྣེ་ཁྲིད་འོག་མི་རབས་གསར་པ་ཚོ་ལ་བོད་པའི་ཆོས་དང་རིག་གཞུང་ངོ་སྤྲོད་དང་བརྒྱུད་སྤྲོད་བྱས་ཐུབ་ན་དགེ་མཚན་ཆེན་པོ་ཡོད་པ་གསུང་གི་འདུག། འདི་ཚོ་ང་ཚོའི་མི་རྒན་པ་ཚོ་གིས་སྣེ་ཁྲིད་བྱས་འདི་འདྲ་ཞིག་བྱས་བསྡད་པ་ཡིན་པ་ཡིན་ན། ད་ལྟ་འཚར་ལོངས་བྱེད་བཞིན་པའི་གི་ཕྲུ་གུ་ཚོ་ཡིན་པ་ཡིན་ན་ཡང། ང་ཚོ་བོད་པ་ཟེར་དེ་ལ་རིག་གཞུང།

ལྷག་པར་དུ་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གནས་བབ་ལ་ལྟོས་ཏེ་ལས་གཞི་གཞན་དང་གཞན་སྤེལ་ཐུབ་ན་དེ་ལས་ཀྱང་དགེ་མཚན་ཆེ་བ་ཡོད་རེད་ཅེས་གསུངས་སོང།
ད་ནམ་རྒྱུན་ང་ཚོའི་གི་བོད་པའི་གི་གཏམ་དཔེ་ལ། མི་སུམ་ཅུ་ལ་བསམ་པ་སུམ་ཅུ་མཛོ་སུམ་ཅུ་ལ་རྭ་ཅོ་དྲུག་ཅུ་ཟེར་ལབ་པ་ནང་བཞིན་གི། མི་སོ་སོའི་གི་བསམ་བློ་གཏོང་སྟངས་མི་འདྲ་བ་མང་དྲགས་ཡོང་ཆོག་གི་རེད་བ། ད་ངེད་ཀྱིས་འདི་མཐའ་གཅིག་ཏུ་འགྲིག་པ་རེད། འགྲིག་གི་མ་རེད་ཟེར། ངས་ཞུ་ཐུབ་ཀྱི་ཡོད་མ་རེད། ད་ང་རང་གི་བསམ་ཚུལ་རྒྱུན་ལྡན་གྱི་ཚོར་སྣང་འདྲ་བོ་ཡོང་དེ་ག་རེ་རེད་ཟེར་ལབ་ན། ང་ཚོའི་སྤྱི་ཚོགས་འདི་ད་དེང་སང་ཞིག་ཆབ་སྲིད་ཀྱི་གནས་སྟངས་ཀྱི་དབང་གིས་ཅིག་འཁྲུག་ཆ་འདྲ་བོ་ཧ་ཅང་གི་ཆེན་པོ་ཆགས་ཚར་ཡོད་རེད། ད་ང་རང་གི་བསམ་ཚུལ་བྱས་པ་ཡིན་པ་ཡིན་ན། ད་ལྟ་ལྷག་དཀར་ཟེར་དེ་ཅིག་དུས་ཚོད་གལ་ཆེན་པོ་ཞིག་དང་མི་ད་ཆོལ་ཁ་རིས་མེད་ཀྱི་ཐོག་ནས་དབྱེར་མེད་ཀྱི་ཐོག་ནས། ཅིག་གལ་ཆེན་པོ་ཞིག་བརྩིས་བསྡད་པའི་གི་དུས་ཚོད་ཡིན་དུས་ཙམ་པ་འདིའི་ཉིན་མོ་ལ་རྒན་པ་ཚོ་གི་སྣེ་ཁྲིད་པའི་ཐོག་ནས། ཨ་ནི་ཅིག་ང་ཆོལ་ཁ་གི་ཅིག་ཞེན་ཁོག་དང་འཐེན་ཁྱེར་གྱི་ཏི་སོང་ལུང་ཞིག་ཁེ་དེའི་འདུ་བ། འདི་ཅིག་ང་ཚོ་གི་རྦད་དེ་ཅིག་རྩ་མེད་བཏང་ཡག་གི་ཆེད་དུ་སྣེ་ཁྲིད་བྱས། ད་ནས་བཟུང་སྟེ་ཆོལ་ཁ་གསུམ་གཅིག་སྒྲིལ་ཡིན། ཨ་ང་ཚོ་ཕན་ཚུན་ནང་ལོགས་ལ་ཅིག་འགྲན་རྩོད་བཟོ་འདྲ་བོ་དང་ཅིག་འདི་འདྲའི་གི་རྩོད་གླེང་བཟོ་འདྲ་བོ་ཞིག་མེད་ཟེར་བྱས་དེ་འདྲའི་གི་ཅིག་ལས་གཞི་ཞིག་སྤེལ་པ་ཡིན་པ་ཡིན་ན། འདི་ནས་ང་ཚོས་ཆོལ་ཁ་གསུམ་གྱི་ཅིག་ཆོལ་ཁ་གི་འཐེན་ཁྱེར་འདྲ་བ་ཞིག་དང་ཆོས་ལུགས་ཀྱི་འཐེན་ཁྱེར་མེད་པ་བྱས་ཨ་ནི་དངོས་གནས་ཀྱི་ཆོལ་ཁ་གསུམ་རྡོག་རྩ་གཅིག་སྒྲིལ་ཞིག་ཡོང་གི་རེད་བསམ་འདུག་དེ་འདྲའི་གི་གཞི་བཞག་པའི་ཐོག་ནས་ཨ་ནི་ང་ཚོ་གི་སྐད་ཡིག་སྲུང་སྐྱོབ་དང་རིག་གཞུང་སྲུང་སྐྱོབ་སོགས་ཀྱི་རིམ་པས་ང་ཚོ་ཅིག་གོམ་པ་མདུན་ནས་ཅིག་སྤོ་བ་ཡིན་པ་ཡིན་ན་ཨ་ནི་ད་ལྟ་ང་ཚོའི་གི་ལྷག་དཀར་སྲུང་བརྩི་བྱེད་བསྡད་པའི་གི་དེ་ལས་འགུལ་བཟོ་འདྲ་བོ་དེ་ཤུགས་ཆེར་དང་ནུས་པ་ཅིག་སྔར་ལས་ཆེ་ཡང་འདྲ་བ་ཞིག་ཡོང་གི་རེད་བསམ་འདུག་ལྷག་དཀར་གྱི་ཉིན་མོ་འདི་བཞིན་བོད་པའི་ཆོས་དང་རིག་གཞུང་སྲུང་སྐྱོབ་བྱ་སའི་སྡིངས་ཆ་གལ་ཆེན་ཞིག་ཡོང་བ་ལ་བོད་པ་མི་རེ་ངོ་རེས་སྡེ་པ་དང་ལུང་ཚན་ལས་མི་རིགས་དང་རྒྱལ་ཁབ་གལ་ཆེ་བ་ཡིན་པ་ཤེས་པའི་ཐོག། སོ་སོ་རང་ཉིད་ལ་འཁྲི་བའི་འགན་འཁྲི་དེ་རྒྱབ་ཏུ་མ་དོར་བར་དུས་ཐོག་ཏུ་སྒྲུབ་དགོས་བསམ་པའི་ཀུན་སློང་དང་བཅས་ལྷག་དཀར་སྲུང་བརྩི་ཞུས་པ་ཡིན་ན་ད་གཟོད་གཞི་ནས་སྡིངས་ཆ་འདི་རྩ་ཆེན་པོ་ཞིག་དང་གལ་ཆེན་པོ་ཞིག་ཆགས་ཐུབ་ངེས་རེད་ཅེས་གསུངས་སོང། བོད་ཀྱི་ལྷག་དཀར་སྲུང་བརྩི་ཡིན་ཟེར་ཅིག་སྡིངས་ཆ་བསྐྲུན་པ་ཙམ་གྱིས་འགྲིག་གི་ཡོད་མ་རེད། ལྷག་དཀར་སྲུང་བརྩི་བྱེད་མཁན་མི་སོ་སོ་གིས་ད་ཅིག་ཀུན་སློང་ཟེར་གི་མ་རེད་པས་ད་དུང་ཡང་ཆོད་སེམས་ལ་ངས་ཏན་ཏན་རག་ལས་ཀྱི་རེད་བསམ་འདུག་ད་ང་ཚོའི་གི་ལྷག་དཀར་ཟེར་དེ་སོ་སོའི་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་དེ་ནང་བཞིན་གྱི་རྩ་དོན་འཐབ་རྩོད་ཀྱི་ཅིག་དྲན་གསོ་གཏོང་ཡས་ཀྱི་ཉིན་མོ་ཞིག་བསམ་པའི་གི་བསམ་བློ་ཡོད་པའི་ཐོག་ནས་ང་ཚོའི་གི་ཅིག།

ལྷག་དཀར་སྲུང་བརྩི་བྱེད་ཡས་ཀྱི་སྡིངས་ཆ་དེ་དངོས་གནས་སོ་སོ་མི་རིགས་ཀྱི་ཆོས་དང་རིག་གཞུང་སྐད་ཡིག་ཅིག་མི་ཉམས་རྒྱུན་འཛིན་བྱེད་ཐབས་དང་ལྷག་པར་དུ་ང་ཚོ་བོད་པའི་གི་རྩ་དོན་གྱི་འཐབ་རྩོད་དང་དེ་ནང་བཞིན་གྱི་ང་ཚོ་བོད་པ་ཡིན་བསམ་པའི་ཀྱི་འདུ་ཤེས་དེ་ཚོ་ཅིག་ཉམས་རྒུད་མེད་པ་གསོན་པོ་གནས་ཐབས་དང་དེ་ནང་བཞིན་གྱི་དེ་ཡང་མི་རབས་ནས་མི་རབས་བར་ཅིག་རྒྱུན་འཛིན་བྱེད་ཐུབ་ཡས་ཀྱི་དེ་འདྲའི་ཀྱི་རླབས་ཆེན་པོ་ཞིག་ཡོང་གི་རེད་བསམ་གྱི་འདུག།
ཁོང་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་དྭང་བླངས་ཀྱི་སྒོ་ནས་བོད་སྤྱི་པའི་ལས་དབང་ལ་བསམ་བློ་བཏང་སྟེ་ལྷག་དཀར་སྲུང་བརྩི་ཞུ་རྒྱུས་མཚོན་པའི་ལས་འགུལ་སྤེལ་མཁན་ཚང་མ་ལ་ཐུགས་རྗེ་ཆེ་ཞེས་དང། ཁོང་གི་རེ་བ་ལ་ལྷག་དཀར་གྱི་དུས་ཚོད་རྩ་ཆེན་པོ་འདི་ལ་བོད་པ་ཚང་མས་སྤྱི་ཚོགས་འཆམ་མཐུན་སོགས་དུས་ཚོད་དང་འཚམ་ཞིང་སྤྱི་ཚོགས་ལ་ཁ་ཚ་དགོས་གཏུགས་ཀྱི་ཕན་ཐོགས་ཡོད་པའི་ལས་གཞིའི་ཐོག་ནས་གོམ་པ་རིམ་སྤོས་བྱེད་ཐུབ་ན་ནུས་པ་ཆེ་ཞིང་དགེ་མཚན་ཆེ་བ་ཡོད་རེད་ཅེས་གསུང་གི་འདུག། ང་རང་གི་བསམ་ཚུལ་ཞུས་པ་ཡིན་པ་ཡིན་ན། དེང་སང་ང་ཚོ་གི་ལྷག་དཀར་སྲུང་བརྩི་བྱེད་སྟངས་དེ་ངས་མཐའ་གཅིག་ཏུ་འགྲིག་ཡོད་རེད་འགྲིག་ཡོད་མ་རེད་ཞུ་དགོས་གལ་ཡོད་མ་རེད། འདི་ནས་ཅིག་གོ་སྐབས་འདི་བཟུང་བྱས་ལྷག་དཀར་སྲུང་བརྩི་བྱེད་སྟངས་ཐད་ལ་ཅིག་ལས་འགུལ་འདྲ་འདྲ་མིན་སྣ་ཚོགས་ཞིག་སྤེལ་བསྡད་མཁན་ཡོད་རེད་བྱས་ཙང་ངས་ཀྱི་གོ་སྐབས་འདི་བཟུང་བྱས་འདི་འདྲའི་ཀྱི་འགན་ཁུར་བྱས་སྣེ་ཁྲིད་གནང་མཁན་ཚང་མ་ལ་ལ་དང་པོ་ངས་ཀྱི་ཐུགས་རྗེ་ཆེ་ཞུ་བ་ཡིན། དེ་མཉམ་དུ་ད་ང་རང་གི་བསམ་ཚུལ་འདྲ་བོ་ཞིག་ཞུས་པ་ཡིན་པ་ཡིན་ན། གོང་ལ་ཞུས་པ་ནང་བཞིན་ང་ཚོའི་སྤྱི་ཚོགས་དེ་ད་ལྟ་འཁྲུག་ཆ་དོད་པོ་ཞེ་པོ་ཞིག་ཆགས་བསྡད་ཡོད་རེད། འདི་གི་འཁྲུག་ཆ་དང་ནང་ལོག་ཕན་ཚུན་ལ་འགལ་ཟླ་མེད་པའི་མི་ཡོང་བའི་གཅིག་ང་ཚོས་གོམ་པ་དང་པོ་རྒྱག་དགོས་ཡས་དེ། ཆོལ་ཁ་དང་ཆོས་ལུགས་ཀྱི་ཕན་ཚུན་གྱི་འཐེན་འཁྱེར་དང་གཅིག་ལ་གཅིག་གིས་གཅིག་སྡང་སེམས་བཟོ་དེ་དེའི་རྦད་དེ་རྩ་མེད་བཟོ་བྱས་ང་ཚོའི་ནང་ལོག་ལ། མི་རིགས་གཅིག་ཡིན། ཨ་ནི་བོད་རིགས། སྤུན་ཟླ་གི་འདུ་ཤེས་དེ་ཅིག་སྲ་བརྟན་དང་ཅིག་སྟོབས་ཤུགས་ཆེར་བཏང་བ་ཡིན་པ་ཡིན་ན། དེའི་རྗེས་ལ་ང་ཚོ་གི་སྐད་ཡིག་དང་དེ་ནང་བཞིན་གྱི་རིག་གཞུང་དང། ང་ཚོ་གི་ལེགས་བྱང་དང་དེ་ཚོ་རིམ་པས་ཀྱིས་རྒྱུན་འཛིན་དང་ལག་བསྟར་དེ་འདྲས་བྱས་པ་ཡིན་པ་ཡིན་ན། ད་དོན་ངོ་མའི་ཀྱི་ལྷག་དཀར་སྲུང་བརྩི་བྱས་ཏེ་ཏན་ཏན་གྱི་ཆགས་ཀྱི་རེད་བསམ་གྱི་འདུག་འདི་ཡང་ཅིག་ད་ལྟ་སྤྱི་ཚོགས་ནང་ལོག་ཅིག་འགན་ཡོད་མཁན་མི་རབས་རྒན་པ་ཚོ་གིས་གང་ཅིག། གང་འདྲ་བ་ཞིག་བྱེད་བྱས་འདི་འདྲ་ཞིག་ལག་བསྟར་ཞིག་བྱས་པ་ཡིན་པ་ཡིན་ན། འདི་ལ་ཁ་མིག་ཡར་ལྟ་བྱེད་བྱས་གཞོན་སྐྱེས་ཚོ་ཡང་ཅིག་ཁོང་ཚོ་གི་རྗེས་སུ་འབྲངས་བྱས། ཨ་ནི། ང་ཚོ་གི་ལྷག་དཀར་སྲུང་ཚུལ་དེ་རིམ་པས་བྱས་པ་ཡིན་པ་ཡིན་ན་ཅིག་དོན་སྙིང་ལྡན་པ་བཟོ་འདྲ་བ་ཞིག་ཡོང་གི་རེད་བསམ་གི་འདུག། སྤྱིར་བཏང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་རིང་མོ་ཞིག་ནས་རེས་གཟའ་ལྷག་པའི་ཉིན་རླུང་རྟ་དར་ལྕོག་དང་བསང་བསྲེགས་ཤིང། དཀར་ཟས་ལ་བསྟེན་པ་སོགས་བྱེད་མུས་ཡིན་ཀྱང་དམིགས་བསལ་ལྷག་དཀར་ཞེས་མིང་འབོད་དང་བོད་ཀྱི་གཞས་ཞབས་བྲོ་སོགས་འཁྲབ་སྲོལ་མི་འདུག་ཀྱང་རིམ་གྱིས་ཡར་རྒྱས་བྱུང་སྟེ། ལྷག་དཀར་ཞེས་བཙན་བྱོལ་བོད་མིའི་ས་གནས་ཕལ་ཆེ་བའི་ནང་དར་སྲོལ་ཆེན་པོ་བྱེད་ཀྱི་འདུག་པ་མ་ཟད། ཉིན་དེ་སྔ་དང་མི་འདྲ་བར་གཞོན་སྐྱེས་མང་པོ་ཞིག་མཉམ་ཞུགས་ཀྱིས་བོད་པའི་སྲོལ་རྒྱུན་གྱི་གཞས་དང་ཞབས་བྲོ་འཁྲབ་པ་བོད་སྐད་གཙང་མ་ཤོད་ཐབས་ལ་འབད་པ། བོད་ཆས་གཙང་མ་གྱོན་པ་བོད་ཀྱི་སྲོལ་རྒྱུན་གྱི་ཁ་ཟས་ལ་རོལ་བ་སོགས་བྱེད་ཀྱི་ཡོད་པ་རེད་འདུག་སྡེ་ར་ལྡུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནི།